ཏག་ཏག་ཅིག་རག་དགོས་དུས་རག་གི་མི་འདུག་ར་ཨ་ནི་མི་མང་ཚང་མ་ལ་ཡ་ཆུ་ཆ་སྙོམས་ཅིག་རག་དགོས་དུས་རག་གི་མི་འདུག་དེ་གས་ཚང་མ་ཁོ་ཚོ་གི་ལྟ་བ་རེད་ད་དེ་དུས་མཉམ་དུ་ལས་ཁོ་རང་ཚོ་ལས་འགན་གཞན་པ་དེ་ག་རེ་ཞུ་ན་ཡང་མི་མང་ཁ་ཤས་ཀྱི་གལ་སྲིད་ཅིག་གི་ལུང་པ་དེ་ནང་ལ་ཡ་ཁྲིམས་འགལ་ལས་ཀ་དེ་འདྲ་ཅིག་བྱས་པ་ཡིན་ན་ཨ་ནི་ཁོ་རང་ཚོ་ལ་ཉེས་ཆད་གཏང་ཡ་དང་ཨ་ནི་ཡང་མི་ཁ་ཤས་ཀྱི་གལ་སྲིད་ཅིག་གི་ལས་ཀ་ཡག་ག་བྱས་ཡོད་ན་ཨ་ནི་ཁོ་རང་ཚོ་ལ་བརྔན་པ་སྤྲད་ཡ་དང་ར

ད་ཁྱོད་རང་ཚོ་དང་པོ་དེ་ལ་ཡ་ཁྱོད་རང་ཚོ་ག་རེ་བྱེད་དགོས་རེད་ཞུ་ན་ཨ་ནི་ཁྱོད་རང་ཚོ་ས་མཚམས་དེ་བཟོ་དགོས་རེད་ལབ་དགོས་རེད་དེ་བ། ས་མཚམས་བཟོས་ན་ཨ་ནི་འཁྲུག་པ་དེ་ཚོ་ཡི་ཚང་མ་ཡོང་གི་མ་རེད་ད་ས་མཚམས་ག་རེ་ག་རེ་གི་བཟོས་ལབ་དགོས་རེད་ཁོང་ཚོས་གི་རེད་བ། ཨ་ནི་ས་མཚམས་རྡོ་གི་ཅིག་ས་མཚམས་བཟོས་ཨ་ནི་རུས་གོག་གི་ཅིག་ས་མཚམས་བཟོས་ཨ་ནི་བ་ཕྱུགས་རེད་བ། བ་ཕྱུགས་གི་བཙོག་པ་དེ་འདྲས་གི་ཨ་ནི་ཁོང་ཚོས་ས་མཚམས་བཟོས་ས་མཚམས་ཨ་ནི་ས་ཕག་གི་ས་མཚམས་བཟོས།